སྣོད་བཅུད་ཐམས་ཅད་ལ་ཕོག་པས། གྲུབ་པའི་བཅུད་ལས་བསྐུལ་བ་བྱེད་དུས། སྣོད་བཅུད་ཐམས་ཅད་ཀྱི་མ་དག་པ་རྣམས་སྐད་ཅིག་ཉིད་ལ་འཇོམས། ད་སྣོད་བཅུད་ཐམས་ཅད་ལ་འཇམ། སྣོད་བཅུད་ཐམས་ཅད་ལ་ཕོག། ད་སྣོད་བཅུད་ཐམས་ཅད་ནི་གྲུབ་པའི་བཅུད་ལས་བསྐུལ་བ་ན་ཡིད་བྱེད་ནི་འཇམ། སྣོད་ཐམས་ཅད་གཞལ་ཡས་ཁང་དང་བཅུད་ཐམས་ཅད་ལྷག་པའི་ལྷ་ཡི་སྣང་ཆ་དག་པ་རབ་འབྱམས་འབའ་ཞིག་ཏུ་གྱུར་པའི་མོས་པ་བརྟན་པོ་བྱའོ། དེ་ནས་གསང་སྔགས་ཀྱི་ཁྱད་ཆོས་ཡོངས་དག་བཞི་ཡི་ནང་ཚན་ཡང་ཡིན་ཞེས། ལས་རྒྱ་ཕྱུག་གིས་གཞན་དོན་ཕེབས་བསུ་རྩོམ་པའི་མཛད་པ་དང། ལོས་ཡིན་གྱི་རིམ་པ་ནང་དུ་ཐོན་ཤིང་རང་གི་སྙིང་ག་ནས་འོད་ཟེར་སྤྲོས་ཏེ་སྣོད་བཅུད་སྦྱོང་བ་དང་སྣོད་བཅུད་རྣམས་འོད་དུ་བསྡུས་ནས་རང་གི་སྙིང་ག་བསྡུ་བ་ཡང་ཡང་བྱེད་པ་ནི་རྫོགས་རིམ་གྱི་ལམ་མཐོན་པོ་རྣམས་མྱུར་དུ་རྒྱུད་ལ་སྐྱེས་པའི་སྨིན་བྱེད་ཐབས་ཁྱད་པར་ཅན་ཡིན་པས་མན་ངག་དེ་དག་གཅེས་པར་བཟུང་ངོ། ང་ཚོ་བསྐྱེད་རིམ་སྒོམ་དུས་ཀུ་ལ་བདག་བསྐྱེད་དེ་ཚོ་སྒོམ་དུས་ཀུ་ལ་ཡང་ནས་ཡང་བྱེད་དགོས་ཀྱི་ཡང་ཡང་སྦྱང་དགོས་ཀྱི

གང་དག་ཀྱང་རང་གི་སྙིང་ག་ནས་ཁྲོ་བོ་སྤྲུལ་བྱས་ནས། བདེ་མཆོག་ཡིན་ན་གདོང་ཅན་མ། གདོང་ཅན་མ་དེ་འདྲ་སྤྲུལ་བྱས་ནས། དེ་ལས་ནང་མཆོད་ལ་བྲིས་པའི་བགེགས་ཕར་བསྐྲད་ཡས་དེ་རེད། ཧོ་དེ་འདྲ་བྱས་ཁྲོ་བོ་སྤྲུལ། དེ་ནས་སྦྱང་བ་སེང་ཡིན་ཚེ་སྟོང་ཉིད་ངང་དུ་སྦྱངས་པ་དེ་རེད། བསྐྱེད་པ་སེང་ཡིན་ཚེ་ནི་རླུང་གི་དཀྱིལ་འཁོར་ནས་རིམ་པ་བཞིན་དུ་བསྐྱེད་ཡས་དེ་རེད། བསྐྱེད་པ་བྱིན་གྱིས་རློབ་པ་རྣམས་སུ་ཡོད་པ་ལས། དང་པོ་བསང་བ་ནི་རང་ཉིད་རྡོ་རྗེ་འཇིགས་བྱེད་ཀྱི་རྣལ་འབྱོར་ལ་གནས་པ་ཡིན་ན་ལས་བུམ་ཡོད་ཚེ་ལས་བུམ་གྱི་ཆུས་ནང་མཆོད་ལ་བསངས་ཏེ།

ཚོགས་དཔག་ཏུ་མེད་པ་སྤྲོས་ནས་བགེགས་བསྐྲད་པར་བྱེད་པའོ། ད་ལས་བུམ་བསྒྲུབས་ཡོད་ན་ལས་བུམ་དེ་བྱེད། ལས་བུམ་བསྒྲུབས་མེད་པ་ཡིན་ན་ཧྲཱིཿ་ཥྚྲཱིཿ་བརྗོད་བྱས་ནི་དེ་བྱེད་བཞི། གཉིས་པ་སྦྱོང་བ་ནི་སྭ་བྷཱ་ཝའི་སྔགས་བརྗོད་ཅིང་སྔགས་དོན་ཡིད་ལ་བསམས་ནས། རང་བཞིན་རྣམ་དག་གི་ངོ་ནས། རང་བཞིན་རྣམ་དག་གི་དོན་དེ་བསྒོམ་པའོ། སྦྱོང་བ་དེ་དེ་རེད་སྟོང་པ་ཉིད་དུ་སྦྱོང་ཡས་དེ། སྟོང་པ་ཉིད་དུ་སྦྱོང་ལ་སྟོང་པ་ཉིད་གོ་བ་སྟོར་ཞིག་དགོས་བ་རེད། སྟོང་པ་ཉིད་ཀྱི་གོ་བ་ཁྱོན་ནས་མེད་ན་སྟོང་པ་ཉིད་དུ་སྦྱོང་ཡང་མི་རུང། ད་གོ་བ་ཁྱོན་ནས་མན་ཆད་ཅེ་ན་རང་བཞིན་གྲུབ་བམ། རང་བཞིན་གྱིས་སྟོང་པ་རང་ཡིན་གསང་སོགས་རྣམས་ཀྱི་མཐའ་གཅིག་གིས་ནི། ད་རང་བཞིན་གྱིས་མ་གྲུབ་པ་ཡི། རང་བཞིན་གྱིས་སྟོང་པ་ཡི་རང་བཞིན་གྲུབ་པ་གསུམ་གྱི་ཁྱོན་ནས་ཡོད་མ་རེད་གསང་སོགས་རྣམས་ཀྱི་དྲན་བྱ་ན་འདི་ཡིན་པར་ཐལ། གསུམ་པ་བསྐྱེད་པ་ནི་རང་བཞིན་རྣམ་དག་དེ་ཡི་ངང་ནས་ཡཾ་ལས་རླུང་བསྐྱེད། རཾ་ལས་མེ་བསྐྱེད་དེ་ཡི་སྟེང་དུ་ཨ་ལས་མི་མགོ། ཨ་ལས་མི་མགོ་རློན་པའི་སྒྱེད་པུ་གསུམ།

མེ་ཡི་ཤ་གཅིག་མེ་ཡི་དང་པོ་དེ་ནག་སེར། ན་ར་སིག་རུ་བ་མེ་ཡི་མེ་ལྕེ་ལས་ན་ར་སིག་ཡི་ས་མེ་ཡི་དང་པོ་དེ་ནས་ཚིམ་པ། སྣོད་ཀྱིས་ཚིམ་པ། ཤ་ལུག་ལ་སོགས་པའི་ཚོང་བཞི། ཚོང་བཞི་དང་དབུས་སུ་ལང་མོང་སྤོང་སྟོང་བཞི། སྦོག་ནོར་ལས་ཕྱི་མ་ལྔ་ཡི་ངོ་བོ། བདུད་རྩི་ལྔ་ཡི་རང་རང་གི་མེ་ཡི་དང་པོ། ཕྱི་མ་ལྔ་ཡི་ངོ་བོ་དེ་ནི་ལང་སེར་དེ་སྤྱི་བྱ། མོང་སེར་དེ་སྤོང་བྱ་སྟོང་བྱ། སྦང་སེར་དེ་ནི་སྐྱེས་མ་དང།

ཐོད་པའི་ནང་གི་རྫས་ལ་ཐིམ་པས་ཧཱུྃ་གིས་ཁ་དོག་དྲི་རོ་ནུས་པའི་སྐྱོན་སྦྱངས། ཧཱུྃ་ཟེར་དེ་ཡིས་མར་ཟགས་ནས་ཁ་དོག་དྲི་པས་ཁ་དོག་དང་དྲི་དང་རོ་དང་ནུས་པའི་སྐྱོན་སྦྱངས། ཁ་དོག་ངན་པ་དང། དྲི་ངན་པ་དང་རོ་ངན་པ་འོ། དེ་ཚོ་གི་སྐྱོན་དེ་སྦྱངས་པ་རེད། ཨ་ཡིས་བདུད་རྩིའི་ངོ་བོར་རྟོགས་པར་བྱས་ཟེར་ཡི་གེ་ཨ་ཟེར་མཁན་དེས་ད་བདུད་རྩི་ལ་ངོ་བོ་བསྒྱུར་བྱས་ནས།

ཧཱུྃ་ཟེར་ཡས་དེ་མི་བསྐྱོད་པའི་ངོ་བོ་རེད་པ། ཧཱུྃ་ཟེར་ཡས་དེ་ཐུགས་རྡོ་རྗེ་མི་བསྐྱོད་པའི་ངོ་བོ་རེད་པ། ཨ་མི་བསྐྱོད་པའི་ངོ་བོ་ཡིན་ཙང་ཁོ་བོ་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཀྱི་རང་བཞིན་ཡིན་ཙང། དྲི་མ་སྦྱོང་བ་ལ་མཆོག་ཏུ་གྱུར་པ། ང་ཚོའི་ཉོན་མོངས་པ་དང་སྒྲིབ་པ་ལ་སོགས་པ་སྤོང་བྱེད་སྤང་བྱ་དེའི་གཉེན་པོ་གཙོ་བོ་དེ་བདེ་སྟོང་གི་ཡེ་ཤེས་ཟེར་ཡས་དེ་རེད་པ། ཧཱུྃ་ཟེར་ཡས་དེ་བདེ་སྟོང་གི་ཡེ་ཤེས་མཚོན་བྱེད་རེད། དེ་ཡིན་ཙང་ཁ་དོག་དྲི་རོ་ནུས་པའི་སྐྱོན་སྦྱོང་ཟེར་དེ་ཧཱུྃ་ཡིག་གིས་སྦྱང་བའི་རིགས་དེ་ཡིན་པ་རེད། ཨ་ཡིས་བདུད་རྩིའི་ངོ་བོར་རྟོགས་པར་བྱས་ཟེར་ཏེ། ཨ་དེ་ཡིན་ན་འོད་དཔག་མེད་ཀྱི་ངོ་བོ། འོད་དཔག་མེད་ཀྱི་ངོ་བོ། འོད་དཔག་མེད་ཟེར་ཡས་དེ། འཆི་བ་མེད་པའི་ཚེ་ཡི་བདུད་རྩི་ཟེར། འོད་དཔག་ཏུ་མེད་པར་ཚེ་དཔག་མེད་བྱས་ཏེ་སྐྱེས་པར་རོ། ཚེ་ཡི་བདུད་རྩི་ཟེར་ཏེ། ད་ང་ཚོ་ཤི་ཡ་མེད་པར་བྱས་ནས་བདུད་རྩི། བདུད་རྩི་ཟ། བདུད་རྩི་དེ་ལྟ་བུ་ཟ་བ་ལ་བྱས་ནས་ཤི་ཡ་མེད་པར་འགྱུར་ཟེར་ཏེ། འོད་དཔག་མེད་ཀྱི་ངོ་བོ། ཨ་དེ་གིས། བདུད་རྩི་ཡི་ངོ་བོ་ལ་རྟོགས་པར་བྱེད་ཟེར་ཏེ་བདུད་རྩི་ཡི་ངོ་བོར་བསྒྱུར་རོ་ཟེར། ཨོཾ་ཟེར་དེ་རྣམ་སྣང་གི་ངོ་བོ་རེད་པ་རྣམ་སྣང་གི་ངོ་བོ་ཡིན་ཙང་རྣམ་སྣང་གི་གཟུགས་པོ་རྣམ་པར་དག་པ་དག་ཆ་ཡིན་ཙང། མང་པོ་སྤེལ་ཡས་དང་མང་པོར་བསྒྲུབ་ཡས་ལ་སོགས་པ་དེ་ཚོ་ནི་གཟུགས་གཅིག་པུ་ནི་བྱེད་པར་བ་བ་ཅི་ཡིན་ས་དབུང་གི། དེ་ནས་ངོ་བོ་དེ་གིས་སྦར་ཞིང་སྤེལ་བར་གསུངས་ཟེར་དེ་དེ་ཡིན་པ་རེད། རང་གསང་བ་འདུས་པའི་རྣལ་འབྱོར་ལ་གནས་པ་ཡིན་ན་ནི་འདུས་པའི་སྒྲུབ་ཐབས་རྣལ་འབྱོར་དག་རིམ་ནས། ཇི་ལྟར་འབྱུང་བ་ལྟར་གྱི་ནང་མཆོད་བྱིན་རླབས་དང། རང་ཧེ་རུ་ཀའི་རྣལ་འབྱོར་ལ་གནས་པ་ཡིན་ན་ནི་སྒྲུབ་ཐབས་བདེ་ཆེན་གསལ་བ་ནས་ཇི་ལྟར་འབྱུང་བ་ལྟར་ནང་མཆོད་བྱིན་རླབས་བྱའོ། ཟེར་ད་བདེ་མཆོག་ཡིན་ན་ང་ཚོ་བླ་མ་མཆོད་པ་བདེ་མཆོག་དང་འབྲེལ་བ་ནང་བཞིན་བྱིན་གྱིས་རློབ་ཀྱི་རེད་པ། གསང་བ་འདུས་པ་ཡིན་ན་གསང་བ་འདུས་པའི་གཞུང་ནས་བཤད་པ་ནང་བཞིན་བྱས་ནས་བྱིན་གྱིས་རློབ་ཀྱི་རེད་པ། དབང་བ་བེ་ནི་ཏཱ་ཏྲི་ཧོང་ཨུ་མུ་ཤུ་བ་རིན་པོ་ཆེ་རྣམ་བཞི་གསུམ་པོ་ཨི་མ་ཀ་ཧུ་འོ་དེ་ཚོ་བྱས་ནས་བྱིན་གྱིས་རློབ་ཀྱི་རེད་པ། དེས་ནང་མཆོད་བྱིན་གྱིས་རློབ་པ་ནི་ཤིན་ཏུ་གལ་ཆེ་སྟེ། ནང་མཆོད་ནི་བླ་མེད་མཆོད་པའི་གཙོ་བོ་དང།

བླ་མེད་ཟེར་ཡིན་པས་ནི་བཙོག་པ་ཚང་མ་དང་བཅས་ལོངས་སྤྱོད་ནས་བས་སྐྱོན་མ་བྱེད་ཀྱི། དེ་འདྲ་ཡིན་ཙང་ནི་ཤ་ལྔ་དང་བདུད་རྩི་ལྔ་ལ་སོགས་པ་དེ་ཚོ་ཕར་རུབ་རུབ་བཟོས་བྱས་ནས་ནི་ནང་མཆོད་ཟེར་མཁན་བདུད་རྩི་རིལ་བུ་ཟེར་མཁན་དེ་བཟོ་གི་ཡོད་རེད་པ། བདུད་རྩི་རིལ་བུ་ཟེར་མཁན་དེ་བཟོ་གི་ཡོད་པ་རེད། དེ་ཡིན་ཙང་བླ་མེད་མཆོད་པ་ཡིན་ན་ནི་གཙོ་བོ་གཙོ་བོ་དེ་དག་ནང་མཆོད་དེ་རེད།

རྒྱས་སྲུང་བ་ལ་མཆོག་ཏུ་བསྔགས་པའི་འཆི་མེད་རྡོ་རྗེ་ཡི་སྐུ་བསྒྲུབ་ཕྱིར། བཅུད་ལེན་གྱི་རྫས་ཁྱད་པར་ཅན་དུ་གྱུར་བ་དང། རྡོ་རྗེའི་ལུས་ལ་གནད་དུ་བསྣུན་པ་ལས་རྫོགས་རིམ་གྱི་ལམ་མཐོན་པོ་རྣམས་མྱུར་དུ་རྒྱུད་ལ་སྐྱེ་བའི་རྟེན་འབྲེལ་ཁྱད་པར་ཅན་བསྒྲིགས་ཤིང། ལམ་དེ་དང་དེའི་རྟོགས་པ་ཁྱད་པར་ཅན་རྣམས་ཇི་ལྟར་སྐྱེ་བའི་ཚུལ་རྣམས་དེའི་དཀྱིལ་ཆོག་གི་མཚོན་དོན་ལ་ཡོད་པས་ཞར་བྱུང་ཙམ་གྱིས་ཆོག་པར་མི་བྱ་བར། ཆོ་ག་རྣམས་ཅི་རིགས་ཀྱིས་ནན་ཏན་དུ་བྱས་ནས་ལམ་རིམ་པ་གཉིས་ཀྱི་རྟོགས་པ་ཁྱད་པར་ཅན། ཞང་ཇོ་རྫོང་གི་དྭགས་ཨ་ཟེར་བས་དེ་ཚོ་མཐོང་ཆུང་དམ་བྱས་པས་དྭགས་ཡ་ལ་རྒྱུ་དམ་ཚིག་གིས་བརྗོད་མ་རེད། ཆོ་ག་ལས་བཤད་པའི་ནང་བཞིན་ཅི་ནས་ཅི་གཏོང་ངེས་པའི་དམིགས་པ་བྱེད་དགོས་རེད། མྱུར་དུ་རྒྱུད་ལ་སྐྱེ་བའི་རྟེན་འབྲེལ་སྒྲིག་པ་ལ་བརྩོན་པར་བྱའོ། གཉིས་པ་མཆོད་རྫས་གཞན་རྣམས་བྱིན་གྱིས་རློབ་པ་ནི་ཟེར་ད་མཆོད་རྫས་གཞན་ནང་མཆོད་མ་ཡིན་པ། མཆོད་རྫས་གཞན་མཆོད་ཡོན་ཞབས་བསིལ་མེ་ཏོག་བདུག་པ་ལ་སོགས་པ་ཚོ་བྱིན་གྱིས་རློབ་པ་དེ་སྔར་བཤད་པ་བཞིན་དུ་བསང་སྦྱང་བྱས་པ་དེ་བྱེད་པ་བྱས། སྟོང་པའི་ངང་ལས་ཨཱ་ལས་གྲུབ་པའི་ཐོད་པ་ཡངས་ཤིང་རྒྱ་ཆེ་བ་མཆོད་རྫས་ཀྱི་གྲངས་དང་མཉམ་པ། ཐོད་པ་དེའི་ནང་དུ་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཀྱི་ངོ་བོ་ཧཱུྃ་རེ་རེ། དེ་རྣམས་ཞུ་བ་ལས་བྱུང་བའི་མཆོད་རྫས་རྣམས། ངོ་བོ་བདེ་སྟོང་རྣམ་པ་མཆོད་རྫས་སོ་སོའི་རྣམ་པ་ཅན། ངོ་བོ་དེ་ཧཱུྃ་ལས་སྐྱེས་པ་ཡིན་ཙང། བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཀྱི་རང་བཞིན་རེད།

རོལ་མོ་ཕུལ་ས་དེ་ཡིན་ན་རོལ་མོ་ཕུལ་ཡས་ཀྱི་དབང་པོའི་བདེ་བ། ཁྱད་པར་ཅན་སྐྱེད་ནུས་ཀྱི་ཡོད་དེ་འདྲ་ཅིག་ངོ་བོ་རྒྱུད་གསུམ་གསུངས་སོ་ནམ་ཞེས། ཁྱད་པར་གསུམ་ལྡན་ཟེར་རྒྱུ་རེད། ཁྱད་ཆོས། ཟག་མེད་ཀྱི་བདེ་བ་ཁྱད་པར་ཅན་སྐྱེད་ནུས་པའི་ཁྱད་ཆོས་གསུམ་ལྡན་ཞེས་བསམ་ལ། མེ་ཏོག་སོགས་རང་རང་གི་མིང་དང་ཡི་གེ་གསུམ་སྤེལ་བས་བྱིན་གྱིས་རློབ་པར་བྱའོ་ཟེར་ཡི་གེ་གསུམ་དེ་སྤེལ་ཡས་དེ་ཡིན་ན། སྐུ་གསུང་ཐུགས་གསུམ་མཚོན་པ་རེད། ཨོཾ་ཨརྒྷཾ་ཨཱཿ་ཧཱུྃ་ཟེར་སོགས་སུ་ལབ་པ་ཡིན་ན་ཡི་གེ་གསུམ་ག་ཚང་བསྡད་ཡོད་རེད།

འབུལ་རྒྱུ་ཡི་མཆོད་རྫས་གང་ཡོད་དམིགས་ཡུལ་དུ་བྱས་ལ། མཆོད་རྫས་དེ་དག་གི་སྟེང་དུ་འོག་ཏུ་ཧཱུྃ། དེ་ཡི་སྟེང་དུ་ཨཱཿ། དེ་ཡི་སྟེང་དུ་ཨོཾ་ཡིག་རྣམས་བརྩིགས་ནས་གནས་པ། ཧཱུྃ་ཡིག་ལས་འོད་ཟེར་ཕྱོགས་བཅུར་འཕྲོས་པས་ཐུགས་རྡོ་རྗེའི་ལྷ་ཚོགས་ཐམས་ཅད་བཀུག་ནས་ཧཱུྃ་ལ་བསྟིམ། ཧཱུྃ་མཆོད་རྫས་རྣམས་ཀྱི་ནང་དུ་ཐིམ་པས། ཧཱུྃ་གིས་ཁ་དོག་དྲི་རོ་ནུས་པའི་སྐྱོན་ཐམས་ཅད་བསལ་ནས་ཤེལ་དང

སྐྱབས་འགྲོ་སེམས་བསྐྱེད་ཚད་མེད་བཞི། བསྒོམ་པ་སྔོན་དུ་བཏང། བདག་ཉིད་གསང་བདེ་འཇིགས་གསུམ་སོགས། ལྷག་པའི་ལྷ་གང་རུང་གི་རྣལ་འབྱོར་དང་ལྡན་པའི་སྐུ་ལས་འོད་ཟེར་འཕྲོས། སྣོད་བཅུད་ཐམས་ཅད་ཀྱི་མ་དག་པ་སྦྱངས། སྣོད་ཐམས་ཅད་གཞལ་ཡས་ཁང་དང་བཅུད་ཐམས་ཅད་ལྷ་དང་ལྷ་མོ་ཡི་རང་བཞིན་གྱི་དག་པ་རབ་འབྱམས་འབའ་ཞིག་ཏུ་བསམ་ལ་ནང་མཆོད་དང་མཆོད་རྫས་རྣམས་བླ་མེད་ཀྱི་ཆོ་ག་གང་ཡང་རུང་བ་ལྟར། གང་ཡང་རུང་བ་བྱིན་རློབ་བྱ་བའམ་མདོར་བསྡུ་ན་ཨོཾ་ཨཱཿ་ཧཱུྃ་ལན་གསུམ་བརྗོད་པས་ངོ་བོ་ཡེ་ཤེས་ལ་རྣམ་པ་ནང་མཆོད་དང་མཆོད་རྫས་སོ་སོའི་རྣམ་པ་བྱེད་ལས་དབང་པོ་དྲུག་གི་སྤྱོད་ཡུལ་དུ

མདོ་སྔགས་ཀྱི་ལམ་གྱི་ལུས་ཡོངས་སུ་རྫོགས་པ་ལ་བཤར་སྒོམ་གྱི་སྒོ་ནས་བློ་སྦྱོང་ཞིང་བྱིན་རླབས་ཞུ་བའི་ཚུལ་ལོ་ཟེར་བ་དེ་ལ་ས་བཅད་བཞི་པོ་དེ་བླ་མ་མཆོད་པ་རྫོགས་རྫོགས་པ་ཚོས་དགོངས་པ་བསྡུས། དངོས་གཞི་དེ། ཚོགས་ཀྱི་ཞིང་དུ་བླ་མ་ལྷ་ཚོགས་རྣམས་བསྒོམ་པ་ཟེར་དེ་བདེ་སྟོང་དབྱེར་མེད་ཟེར་དེ་ཡིན་པ་རེད། དེ་ལ་ཡན་ལག་བདུན་པ་འབུལ་བ་ཟེར་གང་གི་ཐུགས་རྗེས་ནས་བཟུང་སྟེ། གཤམ་ཨ་ནས། ཞིང་མཆོག་དམ་པ་འགོ་མ་སླེབས་ཀྱི་བར་དུ་དེ་ཡིན་པ་རེད་མཆོད་པ་འབུལ་བ། འོ་རེད་དེ། ཡོན་ཏན་འབྱུང་གནས་འགོ་བར་དུ་བྱས། དད་གུས་ཆེན་པོ་ཡི་སྒོ་ནས་གསོལ་བ་འདེབས་པ་ཟེར་དེ་ཡོན་ཏན་འབྱུང་གནས་མན་ཆད་དེ་རེད། མདོ་སྔགས་ཀྱི་ལམ་གྱི་ལུས་ཡོངས་སུ་རྫོགས་པ་ལ་བཤར་སྒོམ་གྱི་སྒོ་ནས་བློ་སྦྱོང་ཞིང་བྱིན་རླབས་ཞུ་བ་ཟེར་དེ་ཞིང་མཆོག་དམ་པ་ནས་བཟུང་སྟེ་རྫོགས་རྫོགས་བར་དུ་ཡིན་པ་རེད། དང་པོ་ཚོགས་ཀྱི་ཞིང་དུ་བླ་མ་ལྷ་ཚོགས་རྣམས་བསྒོམ་པ་ལ་གཉིས། བླ་མ་ལྷ་ཚོགས་གསལ་འདེབས་ཚུལ་དངོས་དང། ཡེ་ཤེས་པ་སྤྱན་དྲངས་ནས་དབྱེར་མེད་དུ་བྱ་ཚུལ་ལོ། དང་པོ་ནི་གོང་དུ་བསྒོམས་པའི་གནས་ནས། སྤྱིར་བླ་མ་བསྒོམ་པའི་གནས་ལ་མཐའ་གཅིག་ཏུ་ངེས་པ་མེད་པས་རང་རང་གི་མོས་པ་དང་བསྟུན་པའི་གནས་ཀྱི་ཁྱད་པར་སྣ་ཚོགས་ཡོད་ཅིང། རྒྱུད་སྡེ་རིན་པོ་ཆེ་རྣམས་ནས་ཀྱང་མང་དུ་གསུངས་ཏེ། བླ་མ་དཀྱིལ་འཁོར་གྱི་གཙོ་བོ་དང་དབྱེར་མེད་དུ་བྱས་ནས་མདུན་གྱི་ནམ་མཁར་བསྒོམ་པ་དང། བླ་མ་གཙོ་བོ་རིགས་བདག་ཏུ་བྱས་ནས་བསྒོམ་པ་དང། བླ་མ་རྡོ་རྗེ་འཆང་གི་རྣམ་པར་བྱས་ཏེ་དུར་ཁྲོད་ལ་སོགས་པ། དུར་ཁྲོད་ལ་སོགས་པར་བཞུགས་པར་བསྒོམ་པ་དང། སྒྲུབ་པ་པོ་རང་ཉིད་ཀྱི་སྤྱི་བོའི་གཙུག་དང། སྙིང་གི། དཀྱིལ་ལ་སོགས་པར་སྒོམ་ཚུལ་མང་དུ་དང།

རྡོ་རྗེ་འཇིགས་བྱེད་ཚོགས་ཞིང་ལ་ནི་རྡོ་རྗེ་འཇིགས་བྱེད་བླ་མ་ཚོགས་བཅས་པ་བདུད་ཀྱི་རྣམ་པ་ཆེའི་གྲངས་སྲིད་དུ་འང། དེ་ཡི་ས་རྡོ་རྗེ་འཇིགས་བྱེད་གཙོ་བོ་བྱས། དེ་ཡི་རིགས་བདག་རིགས་བདག་འདི་ནི་ནི་བླ་མ། བླ་མ་བསྒོམས་བྱས་ནི། འོ་དེ་རྡོ་རྗེ་འཇིགས་བྱེད་ཀྱི་སྤྱི་བོ་ནི་སྒོམ་ཡས་དེ། འཇིགས་བྱེད་ཀྱི་རྣལ་འབྱོར་དེ་ཡིན་པས། ད་དུར་ཁྲོད་ལ་ཟེར་བ་དེ་ནི་རྡོ་རྗེ་འཆང་གི་རྣམ་པ་ཅན་གྱི་སྒོམ་ཟེར་དེ་བདེ་མཆོག་རེད། བདེ་མཆོག་ཡིན་ན་ཤར་ཕྱོགས་ཀྱི་དུར་ཁྲོད་ནང་ལ་ནི་བླ་མ་རྡོ་རྗེ་འཆང་གི་རྣམ་པ་ཅན་བྱས་བྱས་ནི་སྒོམ། འོ་དེ་འདྲ་བྱས་དེ་ནི་བདེ་མཆོག་ཡིན་པས་ཨོ་ཏི་སོང་ཀ་ལ་བར་སྤྲང་ཅེས་ནི་སྒོམ། དེས་རྒྱ་གར་གྲུབ་ཆེན་རྣམས་ཀྱིས་བླ་མ་སྒོམ་ཚུལ་མི་འདྲ་བ་གསུངས་ཡོད་པ་དེ་རྗེ་བདག་ཉིད་ཆེན་པོ་ཆེས་མ་གཡོས་བ་ཅིག་ནས་གཅིག་བདེ་མཆོག་ལས་བཞག། གཅིག་གསང་འདུས་ལས་བཞག་གཅིག་འཇིགས་བྱེད་ལས་བཞག་ནས་འོ་དེ་འདྲ་སེ་སྒོམ་རྒྱུ་བཟོས་ཡོད། ད་བླ་མ་རང་གི་སྤྱི་གཙུག་ཏུ་སྒོམ་ཟེར་དེ་ནི་ང་ཚོ་བླ་མའི་རྣལ་འབྱོར་ནང་གི་སྒོམ་ཡས་དེ་རང་གི་སྤྱི་གཙུག་ཏུ་སྒོམ། དེ་རང་གི་སྙིང་ཁ་སྒོམ་ཟེར་ཡས་དེ། སྤྱི་གཙུག་ནས་མར་ཞུགས་བྱས་ནས་སྙིང་ཁ་བར་དུ་ནས་དགའ་ལྡན་ལྷ་བརྒྱ་མ། ཚོགས་ཞིང་བསྡུས་ཚར་ཐལ་རང་གི་བླ་མ། སྙིང་ཁ་ལ་སྒོམ་དགོས་སྐོར་རོ་འོག་ཏུ་ཚུར་སྒོམ་ཡོད་དེ་བླ་མ་སྒོམ་ཚུལ་མི་འདྲ་བ་མང་པོ་ཡོད་རེད། ཨོ་དེ། དེ་དག་ལས་ཇི་ལྟར་བྱ་བ་རྗེ་ཐམས་ཅད་མཁྱེན་པས་བོད་ཀྱི་སྒོམ་ཆེན་རྣམས་ལ། སྙན་བསྐུལ་དུ་མཛད་པའི་དྲི་བ་ལྷག་བསམ་རབ་དཀར་དུ་བླ་མ་སྒོམ་པའི་གནས་གང་དུ་བགྱི་ཞེས་བཀའ་སྩལ་པ།

སོ་སོའི་མོས་པ་ག་འདྲ་ཡོད་པ་ཡིན་ན་དེའི་གཞི་དེ་ནས་སྒོམ་ཆོག་གི། ཞེས་གསུངས་པ་ལྟར་མདུན་གྱི་ནམ་མཁའ་དང། སྤྱི་བོའི་གཙུག་དང། སྙིང་གི་དཀྱིལ་རྣམས་སུ་བསྒོམ་པར་བྱ་བ་ཡིན་ལ། སྒོམ་ཚུལ་ཕྱི་མ་གཉིས་འོག་ཏུ་འབྱུང་ཞེས་གསལ་སྒོམ་ཚུལ་ཕྱི་མ་གཉིས་མི་ཚེ་བླ་མ་མཆོད་པ་ཚོགས་ཞིང་ཡར་བསྡུ་དུས་སྐབས་དེར་ཡོང་གི་རེད་པ་དེའི་སྐབས་སུ་ཡོང་གི་རེད། ཚོགས་ཞིང་གསལ་འདེབས་པའི་སྐབས་འདིར་མདུན་གྱི་ནམ་མཁར་བསྒོམ་པ་ཡིན་ནོ། ད་ལྟ་ཚོགས་ཞིང་གསལ་འདེབས་པའི་ནམ་མཁའ་བླ་མ་དེ་ནི་མདུན་གྱི་ནམ་མཁའ་ལ་བསྒོམ་པ་རེད།

བདེ་བ་ཆེན་པོའི་ངོ་བོར་སོང་བ་དེ་ཡང་སྟོང་པ་ཉིད་ལ་ཆུ་ལ་ཆུ་བཞག་དུས་དབྱེར་མེད་དུ་སོང་བར་མོས་ཤིང་བདེ་སྟོང་དབྱེར་མེད་དེ་ཡི་ངང་ནས་རང་གི་མདུན་གྱི་ཐད་དྲང་གི་ནམ་མཁར། ཀུན་བཟང་མཆོད་པའི་སྤྲིན། བར་མཚམས་མེད་པར་འཁྲིགས་པའི་དབུས་སུ། དཔག་བསམ་གྱི་ཤིང་སྡོང་པོ་ཡལ་ག། ལོ་མ་མེ་ཏོག་འབྲས་ལོ་མ་ཤེལ་འདབ་མ་སྤུག། མེ་ཏོག་མུ་ཏིག་དམར་པོ་འབྲས་བུ་རྡོ་ཡི་སྙིང་པོ་ལས་བྱས་པ། ཡལ་ག་རྣམས་ལས་རིན་པོ་ཆེ་ཡི་དྲ་བ་དང་དྲ་བ་ཕྱེད་པ། ཅོད་པན་དང་རྣ་རྒྱན་དང་དོ་ཤལ་ལ་སོགས་པའི་རིན་པོ་ཆེའི་རྒྱན་སྣ་ཚོགས་པ་འཕྱང་བ་གོས་དང་ཟས་ལ་སོགས་པ་འདོད་པའི་ཡོ་བྱད་གང་དང་གང་བསམ་པ་ཙམ་གྱིས་ཡལ་ག་ལས་འབྱུང་བ། ཡལ་ག་རླུང་གིས་བསྐྱོད་པ་ལས་དྲང་ངེས་ཀྱི་ཆོས་ཀྱི་སྙན་པའི་སྒྲ་དབྱངས་སྒྲོག་པ་དང་འོད་ཟེར་ཕྱོགས་བཅུར་འཕྲོས་པའི་སྣེ་ལས་སངས་རྒྱས་དང་བྱང་ཆུབ་སེམས་དཔའི་སྤྲུལ་པ། དཔག་མེད་འཕྲོ་བ། ཤིང་དེ་མཐོང་བ་དང་ཤིང་དེའི་དྲི་ཚོར་བ་དང་ཤིང་དེ་ལ་རེག་པ་དང་ཤིང་དེའི་ཡལ་ག་རླུང་གིས་བསྐྱོད་པའི་སྒྲ་རྣ་བ། རྣ་བའི་ལམ་དུ་ཐོས་པ་ཐམས་ཅད་ཀྱི་ལུས་སེམས་ཀྱི་གདུང་བ་ཞི་ཞིང། ཡིད་ལ་གང་བསམ་ཐམས་ཅད་འབད་མེད་དུ་འགྲུབ། འབད་མེད་དུ་འགྲུབ་པ། བདེ་བ་བསྐྱེད་ཅིང་ཞིང་བཀོད་ཀྱི་མདོ་ལས་འབྱུང་བ་དང་མཚུངས་པའི་རིན་པོ་ཆེའི་ཤིང་དེའི་རྩེ་མོ། མེ་ཏོག་འདབ་མ། ཡངས་ཤིང་རྒྱ་ཆེ་བ། དེའི་སྟེང་དུ་མི་འཇིགས། མི་འཇིགས་པ་བཞི་དང་དབང་ཕྱུག་བརྒྱད་ཀྱིས་མཚོན་པའི་སེང་གེ་ཆེན་པོ་བརྒྱད་ཀྱིས་བཏེགས་པའི་རིན་པོ་ཆེའི་ཁྲི་ཐེམ་སྐས་ཡོད་པའི་སྟེང་དུ་སྣ་ཚོགས་པད་མ་འདབ་མ་བརྒྱད་པ་གསུང་གི་འདབ་མ་གསུང་གིས་མི་ཆོད་པ་དང་བསྡེབས་པ། བང་རིམ་བཅུ་གཅིག་ཡོད་པའི། འདབ་མ་འོག་མའི་སེང་ཁྲི།

རྣམ་པ་ཅན་ཞལ་གཅིག་ཕྱག་གཉིས་པ་སྐུ་མདོག་དཀར་ལ་དམར་བའི་མདངས་ཆགས་པ་ཞལ་འཛུམ་དགྱེས་པའི་ཉམས་དང་ལྡན་པ་ཕྱག་གཡས་ཐུགས་ཀར་ཆོས་འཆད་དང་གཡོན་མཉམ་བཞག་གི་སྟེང་ན་བདུད་རྩིས་གང་བའི་ལྷུང་བཟེད་བསྣམས་པ། ཕྱག་གཉིས་ཀྱིས་ཨུཏྤ་ལ་ཡི་ཡུ་བ་བཟུང་བའི་རྩེ་མོ། སྐུ་དཔུང་གཡས་གཡོན་གྱི་སྟེང་དུ་མེ་ཏོག་ཁ་ཕྱེ་བའི་སྟེང་དུ་གཡས་སུ་ཤེས་རབ་ཀྱི་རལ་གྲི་འོད་འབར་བ་དང། གཡོན་དུ་མདོ་སྔགས་ཀྱི་མན་ངག་གི་གནད་ཐམས་ཅད་ཚང་བའི་སྙིང་པོ་གླེགས་བམ་གྱིས་མཚན་པ་དབུ་ལ་པཎ་ཞྭ་གསེར་གྱི་མདོག་ཅན་དང་སྐུ་ལ་ཆོས་གོས་གསུམ་མཛེས་པར་གསོལ་བ་ཞབས་རྡོ་རྗེ་སྐྱིལ་ཀྲུང་གིས་བཞུགས་པ་དེ་ཡི་ཐུགས་ཀར་ཐུབ་པའི་དབང་པོ་སྐུ་མདོག་གསེར་བཙོ་མ་ལྟ་བུ་དབུ་གཙུག་ཏོར་དང་ལྡན་པ་ཞལ་གཅིག་ཕྱག་གཉིས་ཀྱི་གཡས་ས་གནོན་དང། གཡོན་མཉམ་བཞག་གི་སྟེང་ན་བདུད་རྩིས་གང་བའི་ལྷུང་བཟེད་བསྣམས་པ། སྐུ་ལ་ཆོས་གོས་ངུར་སྨྲིག་གིས་མཛེས་པར་གསོལ་བ། ཞབས་རྡོ་རྗེ་སྐྱིལ་ཀྲུང་གིས་བཞུགས་པ་དེ་ཡི་ཐུགས་ཀར་རྒྱལ་བ་རྡོ་རྗེ་འཆང་སྐུ་མདོག་སྔོན་པོ་ཞལ་གཅིག་ཕྱག་གཉིས་ཀྱིས་རྡོ་རྗེ་དང་དྲིལ་བུ་འཛིན་པས་ཡུམ་རྡོ་རྗེ་དབྱིངས་ཀྱི་དབང་ཕྱུག་མ། སྐུ་མདོག་སྔོན་པོ་ཞལ་གཅིག་ཕྱག་གཉིས་ཀྱིས་གྲི་གུག་དང་ཐོད་པ་འཛིན་པ་ལ་འཁྱུད་པ་གཉིས་ཀ་རིན་པོ་ཆེའི་རྒྱན་དང་དར་སྣ་ཚོགས་ཀྱི་ན་བཟའ་ཀླུབས་པ། མཚན་དཔེས་བརྒྱན་པའི་དྭངས་གསལ་འོད་ཀྱི་རང་བཞིན་ཅན་དེ་གསུམ་ཀ་སྐུ་ལས་འོད་ཟེར་བསམ་གྱིས་མི་ཁྱབ་པ་ཕྱོགས་བཅུར་འཕྲོ་བས་འཇའ་ཚོན་སྣ་ལྔས་བསྐོར་བའི་དབུས་ན་བཞུགས་པ། དྲིན་ཅན་རྩ་བའི་བླ་མ་དེ་ཉིད་ཀྱི་སྤྱི་བོར་རྣམ་སྣང་དཀར་པོ་མགྲིན་པར་འོད་དཔག་མེད་ཐུགས་ཀར། མི་བསྐྱོད་པ་སྔོན་པོ་ལྟེ་བར་རིན་འབྱུང་སེར་པོ་གསང་གནས་སུ་དོན་དོན་གྲུབ་ལྗང་ཁུ་རྣམས་གསལ་བཏབ་ལ་བླ་མའི་ཕུང་པོ་ལྔ་རྣམ་པར་དག་པའི་ངོ་བོར་མོས་ནས་བླ་མའི་ལྟེ་བར་སྤྱན་མ་དཀར་པོ། ཐུགས་ཀར་མཱ་མ་ཀཱི་སྔོན་པོ། འདྲེན་པར་གོ་དཀའ་མོ་མང་པོ། སྤྱི་བོ་སྒྲོལ་མ་ལྗང་གུ་དང་སེ་སྟོད་ལ། ཁོང་གཞི་རྣམ་པར་དག་པའི་ངོ་བོ་མོ། སྐྱེས་གཉིས་ལས་ས་གཉིས་དཀར་པོ་རེ་རེ། སྐྱེས་གཅིག་གུ་རུ་རི་དོ་འཇིགས་མ་དཀར་པོ་རེ་རེ། གཉིས་གཡོན་གཡས་གཉིས་ལ་ཕྱག་ན་རྡོ་རྗེ་སེར་པོ་རེ་རེ་གཉིས་ཀྱིས་གུ་རུ་དགྲ་དོ་འཇིགས་མ་སེར་པོ་རེ་རེ། ཤངས་ལ་ནོར་སྙིང་སེར་པོ། ཤངས་གཅིག་གུ་རུ་དྲི་དོ་འཇིགས་མ་དམར་པོ། ལྗགས་ལ་རྡོ་རྗེ་རྒྱུད་སྡེ་དབང་ཕྱུག་དམར་པོ་ལྗགས་གཅིག་མགུར། རོ་རྡོ་རྗེ་མ་ལྗང་ཁུ་ཐུགས་ཀར་ལྗང་བལ་དམར་པོ། རྡོ་རྗེ་དྲི་ཟའི་ལྗང་ཁུ་རྡོ་རྗེ་མགུར་རི་ལྕགས་རྡོ་རྗེ་མ་སྔོན་པོ་ཚི་ཐོག་མཆེ་ལ་ཀུན་བཟང་ལྗང་ཁུ་རེ་རེ་གཅིག་ཚང་དུ་བྱམས་པ་དཀར་པོ་ནོར་སྲིད་རྟ་ལ་སྐྱིལ་ཆིལ་དང་རྩ་རྒྱུས་དང་ཚིགས་ནོར་རྣམ་པར་བརྟགས་པས་ངོ་བོ་མོ་ལ་ཕྱག་གཡས་ལ་ཁྲོ་བོའི་ཤུགས་ཀྱིས་ཤིང་ནག་པོ། གཡོན་ལ་གཞན་གྱིས་མི་མཐུན་པ་དཀར་མོ། ཞལ་གཅིག་མགུར་རྟ་དྲེལ་དམར་པོ་རྡོ་རྗེ་མགུར་བདུད་རྩི་ཆུ་བ་སྔོན་པོ། རྐུན་པོ་གཡས་ལ་མི་གཡོ་བ་དང་གཡོན་ལ་འདོད་པའི་རྒྱལ་པོ་སྔོན་པོ། པུས་མོ་གཡས་ལ་དབྱུག་སྔོན་ཅན་པུས་མོ་གཡོན་ལ་སྟོབས་པོ་ཆེ་སྔོན་པོ། སྔོན་པོ། དབུ་གཙུག་ཏུ་གཙུག་ཏོར་འཁོར་ལོས་སྒྱུར་བ་སྔོན་པོ། ཞབས་མཐིལ་གཉིས་སུ་གནོད་མཛེས་རྒྱལ་པོ། སྔོན་པོ། རྣམས་གསལ་བཏབ་ལ། སྐུ་ཡི་ཡན་ལག་དེ་དང་དེ་ཡི་ངོ་བོར་མོས་ནས། སྐུ་ཡི་བ་སྤུ་ཉི་ཁྲི་ཆིག་སྟོང་ཐེག་ཆེན་དགྲ་བཅོམ་པ་ཉི་ཁྲི་ཆིག་སྟོང་གི་ངོ་བོ་དང་སྐུ་ལས་བྱུང་བའི་འོད་ཟེར་གནོད་སྦྱིན་ཕྱོགས་སྐྱོང་རྣམས་ཀྱི་ངོ་བོར་བསམ་མོ། མདོར་ན་བླ་མ་ཡི་སྐུ་ཡི་བཀོད་པ། བླ་མ་ཡི་སྐུ་ཡི་བཀོད་པ་ཕྱོགས་བཅུར་ཞལ་མ་ལུས་པ་ཆ་གཅིག།

རྡོ་རྗེ་འཆང་གི་རྣམ་པ་ཅན་ཉིད་དུ་བྱ་བར་སྤྲོ་ན་རྗེ་ཐམས་ཅད་མཁྱེན་པ་རིམ་ལྔ་གདན་རྫོགས་ཀྱི་དམར་ཁྲིད་དུའང་དེ་བཞིན་དུ་གསུངས་ཤིང་གདམས་ངག་གི་གཞུང་དུ་ཡང། ཡང་ན་རྣམ་པ་ཁྱབ་བདག་རྡོ་རྗེ་འཆང་ངོ་ཞེས་སོགས་གདམ་ཀར་གསུངས་སོ། དེ་ལྟར་བྱས་ན་རྡོ་རྗེ་འཆང་དུ་བསྒོམ་ལུགས་གཞུང་དུ་གསལ་བ་ལྟར་དང་རྡོ་རྗེ་འཇིགས་བྱེད་དུ་བསྒོམ་ན་བླ་མ་རྡོ་རྗེ་འཇིགས་བྱེད། ཞལ་ཕྱག་ཡོངས་རྫོགས་ཡུམ་བཅས་སུ་གསལ་བཏབ་ལ་དེ་ཡི་གནས་ལྔར་རྡོ་རྗེ་འཇིགས་བྱེད་དཀར་པོ་དམར་པོ་སེར་པོ་སྔོན་པོ་སེར་པོ། ལྗང་གུའི་རིགས་ལྔ་དང། སྤྱན་ལ་སོགས་པའི་དབང་པོ་རྣམས་སུ་གཏི་མུག་རྡོ་རྗེ་སོགས་དང་གནས་གསུམ་དུ་སྐུ་རྡོ་རྗེ་སོགས་གསལ་བཏབ་ནས་བསྒོམ་པར་རྒྱལ་བ་དབེན་ས་པ་ཆེན་པོས་གསུངས་བླ་མ་ཧེ་རུ་ཀ་ཡི་རྣམ་པར་བྱས་ཏེ་བསྒོམ་པར་འདོད་ན་དྲིན་ཅན་རྩ་བའི་བླ་མ་དཔལ་ཧེ་རུ་ཀ་ཡུམ་བཅས་སུ་གསལ་བཏབ་ལ། དེ་ཡི་ཞབས་གཉིས་བགྲད་པ་ཡོངས་སུ་གྱུར་པ་ལས་རླུང་དཀྱིལ་དུ་གྱུར་པར་བསམ་པ་སོགས་ལུས་དཀྱིལ་ཡོངས་རྫོགས་བསྒོམ་པའམ་དེ་མིན་ཡང་སྤྱི་བོ་ལ་སོགས་པའི་གནས་རྣམས་སུ་ཡུལ་ཉེར་བཞི་དང། རྩ་ཁམས་རྣམས་ཁཎྜ་ཀ་པཱ་ལ་དང་རབ་གཏུམ་མ་ལ་སོགས་པའི་དཔའ་བོ་དང་དཔའ་མོ་ཉེར་བཞི་ཡོད་པར་གསུངས་ཏེ་བླ་མའི་སྐུ་ཡི་དཀྱིལ་འཁོར་བསྒོམ་པ། རྒྱལ་བ་དབེན་ས་པས་གསུངས་ཟེར་དེ་ང་ཚོ་བདེ་མཆོག་དང་འབྲེལ་བའི་བླ་མ་མཆོད་པ་ནང་གི་འདོན་རྒྱུ་ཡོད་པ་དེ་རེད། བླ་མའི་རྣལ་འབྱོར་དེ་ནི་རྒྱུད་སྡེ་བཞི་ཀ་དང་ལྷག་པར་དུ་བླ་མེད་བླ་མེད་བླ་མ་ལྷ་ཡི་རྣལ་འབྱོར་མཐའ་དག་བསྡུས་པའི་མན་ངག་གི་རྒྱ་མཚོ་ཡིན་ཞེས་རྗེ་བཙུན་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་རྩ་བའི་བླ་མ་ཐུབ་དབང་རྡོ་རྗེ་འཆང་དང་བདེ་གསང་འཇིགས་གསུམ་གྱི་ཕྱི་དང་ནང་གི་ངོ་བོར་གསོལ་བ་འདེབས་ཚུལ་ཞིག་ཀྱང་མཛད་འདུག་པས་རྒྱུད་སྡེ་མན་ངག་གསུངས་པ་ནི་མཐའ་ཡས་པ་ཡོད་པར་མངོན་པས། བསྟན་འཛིན་དམ་པ་རྣམས་ཀྱིས་དཔྱད་པར་མཛོད་ཅིག་འདིར་རྡོ་རྗེ་འཆང་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་བླ་མའི་རྣལ་འབྱོར་དེའི་བསྒོམ་པ། ཐོག་མར་བདེ་སྟོང་དབྱེར་མེད་ལྷ་ལམ་ཡངས་པར་ཞེས་གསུངས་གསུངས་པ་ནི་རྒྱུད་སྡེ་རྒྱ་མཚོའི་སྙིང་པོ་ཡི་བཅུད་ཕྱུང་བ། མན་ངག་བླ་ན་མེད་པ་ཡིན་ཏེ་བླ་མེད་ཀྱི་རྒྱུད་སྡེ་རིན་པོ་ཆེ་ཐམས་ཅད་ཀྱི་གནད་རྣམས་བསྡུས་པའི་འདུས་པའི་རྩ་རྒྱུད་ཀྱི་ཐོག་མར་གསུངས་པའི་གླེང་གཞིའི་ཡི་གེ་བཞི་བཅུ་དང་དེའི་ནང་ནས་ཀྱང་ཐོག་མར་ཨེ་ཝྃ་ཞེས་པའི་ཡི་གེ་གཉིས་ཀྱི་དོན་དུ་བསྡུས་ཤིང་དེ་ཉིད་རྒྱུད་སྡེ་ཐམས་ཅད་ཀྱི་སྙིང་པོ་དང།

ཐོག་མ་མེད་པ་ནས་ནི་ཐོག་མ་མེད་པ་ཡོད་དེ་གལ་ཏེ་གྲུབ་པ་ཐམས་ཅད་ཁོ་རང་རང་བཞིན་གྱིས་མེད་པ་ཁོ་ན་རང་ཡིན་བདེན་པར་མེད་པ་རེད་བརྫུན་པ་རྐྱང་རྐྱང་རེད་བདེན་པར་མེད་པ་རེད་ཡིག་སོ་སོ་རང་བྱས་ནས་སེམས་དེ་བློ་མཐའ་གཅིག་ཏུ་བས་བདེན་པར་མེད་པ་ལ་ངེས་པ་ཤུགས་དྲག་ཅིག་བྱས་ནས་བདེན་པར་མེད་པ་བརྫུན་པ་རེད་བ་ཀོ། ང་ཚོ་བདེན་པ་མེད་པ་ཟེར་མཁན་དེ་བདེན་པར་གྲུབ་པ་ཟེར་མཁན་དེ་ཐོག་མ་མེད་པ་ནས་ཡོང་མ་མྱོང་བ་རེད་བདེན་པར་གྲུབ་པ་ཟེར་མཁན་དེ་རྩ་བ་ནས་ཡོང་མ་མྱོང།

ད་མེད་པ་དེ་ལ་མེད་པར་ངོ་སྤྲོད་བྱེད་ཅེས་པའི་སྣང་བ་སྟོང་སང་ཆགས་ཚར་སོང་ན་རང་བཞིན་གྱིས་མ་གྲུབ་པ་རེད་བདེན་པར་མེད་པ་རེད་སོང་ཚོར་ནམ་ཞིག་ཐག་ཆོད་དུ་ངེས་པ་ངེས་པ་ངེས་པ་བྱེད་པ་དེ་ནི་གཉིས་པ་དེ་རེད། དང་པོ་སྣང་བ་སྟོང་སང་བྱས་ན་ངེས་ངོར་རང་བཞིན་གྱིས་མེད་པ་གཉིས་བྱས། ད་དེ་ཀོ་ལ་ནི་རང་གི་སེམས་ཀྱི་བདེ་བ་ཆེན་པོ་གཅིག་ངོ་བོ་ལ་བརྗོད་ཀྱི་འདུག་ད་སྟོང་པ་ཡིན་དེ་ཀའི་ཆ་མེད་དེ་ཀའི་ཆ་ལ་ཡང་སེམས་ཀྱི

ཁྱད་ཆོས་གསུམ་ཚོགས་པའི་ཚོགས་པ་དེ་མ་འོངས་པ་ན་ཐོབ་བྱ་བྱས་པའི་ད་རྡོ་རྗེ་འཇིགས་བྱེད་ལ་ཆ་བཞག་པ་ཡིན་ན་རྡོ་རྗེ་འཇིགས་བྱེད་ཀྱི་ཐུགས་རྒྱུད་ཀྱི་ཡེ་ཤེས་ཆོས་སྐུ་ཟེར་མཁན་དེ་ངའོ་སྙམ་གྱི་ང་རྒྱལ་བཞག་ད་ཡེ་ཤེས་ཆོས་སྐུ་མངོན་དུ་བྱས་སོང་ད་ཡེ་ཤེས་ཆོས་སྐུ་ང་རང་ཡིན་བསམ་པ་འདྲ་པོ་ཅིག་དྲན། ཨོ་ཐོག་བྱས་ནས་སྒོམ་བྱས་ནས་ད་ཆོས་སྐུ་ཡི་ངོ་བོ་པས་དགོངས་ཐོག་གི་མོས་པ་ཡིད་བྱེད་ཙམ་གྱིས་སྒོམ་པ་དེ་ལ་ད་ནི་འཆི་བ་ཆོས་སྐུའི་ལམ་འཁྱེར་ཟེར་བ། འཆི་བ་ཆོས་སྐུའི་ལམ་འཁྱེར་ཟེར་བ་དེ་ལ་ངེས་པར་ཤུགས་ཆེ་བྱས་ནས་དེ་ཁྱད་ཆོས་བཞི་པོ་དེ་བྱེད་བར་སྣང་བ་སྟོང་སང། ངེས་ངོར་ཨ་ནི་རང་ངོས་ནས་མ་གྲུབ་པའོ། དེ་ནས་མྱོང་ཡུལ་དེ་བདེ་བ། འབྲས་བུ་ཆོས་སྐུ་ལ་ང་རྒྱལ་བཞག་པ་སོགས་དེ་བཞི་པོ་དེ་ཚང་སོང་ན་ཆོས་སྐུའི་ལམ་འཁྱེར་ཟེར་མཁན་དེ་ཚང། དེ་བཞི་པོ་དེ་མ་ཚང་ན་ཨ་ནི་ཆོས་སྐུའི་ལམ་འཁྱེར་ཚང་གི་མ་རེད། ཁྱོད་ཆོས་སྐུ་ལོངས་སྤྱི་ཟིན་གྱི། དཔེར་ན་ང་རང་ཚོ་མ་འོངས་པ་མེ་བ་ནི་ཤི་གི་རེད་བ། ཤི་དུས་ཁོ་ལ་འབྱུང་བ་རིམ་པ་བཞིན་དུ་བསྡུ་གི་རེད་བ།

སྨིག་རྒྱུ་ཟེར་ཡས་དེ་ང་ཚོ་ཐག་རིང་པོ་བྱེ་མ་ཐང་དང་ཐང་ཆེན་པོ་དེ་འདྲ་ལ་ལྟ་དུས་ཁོ་ལ་ཆུ་རྒྱུག་པའི་སྣང་བ་འདྲ་ཞིག་མཐོང་གི་འདུག་ཨང། ཉི་མ་ཞེ་དྲག་ཚ་པོ་བསྟན། ཐག་རིང་པོ་དེ་ཚོས་ཆུ་གཅིག་རྒྱུག་པའི་སྣང་བ་ཤར། ཨེ། དེའི་འཁྲིས་ལ་འགྲོ་དུས་ཁོ་ལ་ཆུ་ཡོད་མ་རེད་བ་ག་གས་ཡོད་མ་རེད་བ། ཨོ་དེ་ནང་བཞིན་ཕྱིན་ནས་སྣང་བ་ཤར་ཡ་དེ་ལ་སྨིག་རྒྱུ་ལྟ་བུའི་སྣང་བ་ཟེར། ཨོ་དེ་འདྲ་ཅིག་ང་ཚོ་ལ་ཤར་གྱི་འདུག་ཡོད་ད་ཕྱི་གཉིས་ཀ་དེ་ཤར་གི་རེད། སྨིག་རྒྱུ་ལྟ་བུའི་སྣང་བ་ཟེར་ནང་གི་སྣང་བ་དེ། ད་ཆུ། མེ་ལ་ཐིམ་ཟེར་དུས་ཁོ་ལ་ཆུ་ཡི་འབྱུང་བ་བསྡུ་དུས། ཆུའི་འབྱུང་བ་སྡུད་དུས་ཁོ་ལ་ང་རང་ཚོ་ལུས་དེ་ལ་ག་འདྲ་བྱས་ཡོད་ཟེར་ན་ད་ཁ་སྐམ་འདུག་གས། ཁ་གི་མཆིལ་མ་དང་སྣ་སྒོ་ནས་སྣབས་རྟུག་ལ་སོགས་པ་དང་དེ་ཚོ་སྒང་ག་སྐམ་བྱས་ནས་ཁ་སྐམ་པོ་ཞེ་པོ་ཅིག་ཆགས་ནས་ལྕེ་ལེ་དེ་དགུ་བཅུ་སྟོང་ཐོག་ལེ་མ་ཐོག་ལེ་དེ་འདྲ་ཆགས་འགྲོ། འོ་དེ་དུས་ཁོ་ལ་ཆུའི་འབྱུང་བ་ཟེར་མཁན་དེ་བསྡུས་པ་རེད། ཆུའི་འབྱུང་བ་ཟེར་མཁན་དེ་བསྡུས་ནས་ནི་ཆུ་མེ་ལ་ཐིམ་པ། ད་ནང་གི་སྣང་བ་དེ་ལ་དུ་བ་ལྟ་བུའི་སྣང་བ་ཟེར་མཁན་ཆགས་འགྲོ། དུ་བ་ལྟ་བུ་སྣང་བ།

སྲིན་བུ་མེ་ཁྱེར་ལྟ་བུའི་སྣང་བ་ཟེར་མཚན་ནག་གི་ངང་དུ་ནག་པོ་ནག་ཁུང་རེ་ཏེ་རི་དེ་འདྲ་ནང་ལ་མེ་དམར་ཆུང་ཆུང་ཆུང་ཆུང་འབར་དེ་སྐད་ཡང་མཚོའི་རོ་རོ་ཟེར་དེ་སྐད་ཡང་ཆུའི་ཁ་འཐོར་དེ་སྐད་དེ་འདྲ་མང་པོ་འདུག་གི་དབང་འོ་དེ་ལ་སྲིན་བུ་མེ་ཁྱེར་ལྟ་བུའི་སྣང་བ་ཟེར། གློ་ལས་ཆགས་བསྡད་བྱེད་ཀྱི་ཡོད་ན་ང་ཚོ་སོག་མ་གི་མེ་ཟེར་གྱི་རེད་བ་སོག་མ་ཆག་པ་ཅིག་བརྡུང། དེ་མེ་ཅིག་སྦར་བྱས་ནས་མེ་དེ་ཁྲོམ་ཟིག་ག་ཚོ་ཟིག་མ་བསད་སོང་ན། ཁོ་མེ་ཚག་ཆུང་ཆུང་ཆུང་ཆུང་ནས་འཐོར་འགྲོ་གི་འདུག་འོ་དེ་འདྲ་ཙམ་གྱི་སྣང་བ་ཤར་བ་དེ་ལ་སྲིན་བུ་མེ་ཁྱེར་ལྟ་བུའི་སྣང་བ་ཟེར།

གཡོས་ནས་མགུལ་ཆུ་ཤ་སྟག་སྟོང་དུ་གཡོས་དེ་འདྲ་ནང་གི་ནང་དུ་བཤམས། དེ་ཚོ་ཀུན་ལ་སློང་དུ་སྦྱོང་བ་དེ་བསྡུས། ད་ནི་ཁྱོད་ལོ་ལ་འགུལ་སྐྱོད་གཏོང་ཡག་མེད་པར་ཕྱི་དབུགས་ཆད་འགྲོ། དབུགས་ཆད། ཁྱོད་ལོ་ལ་པ་དང་སྐོམ་པ་ལ་སོགས་པ་ཚོ་དགུ་ཡ་ཁྱོད་ནི་མེད་པར་བྱས། ང་རང་ཚོ་ད་ལྟ་ཤི་སོང་ཟེར་ཤི་སོང་ཟེར་བ་ཞིག་ཐག་ཉེ་བྱས་ཏེ་གློ་ནོངས་ཤིག་ལ་ཐེབས་པ་དེ་རེད། དེའི་སྒང་ལ་འཆི་སེམས་ཕྲ་མོ་འགགས་ཡོད་མ་རེད། འཆི་སེམས་རགས་པ་དེ་འགགས་རེད་མ་གཏོགས་འཆི་སེམས་ཕྲ་མོ་འདི་བསྡད་ཡོད་རེད། རྣམ་པར་ཤེས་པ་འདི་ཡོད་རེད་བ་དེ་དེའི་སྒང་ལ།

རེད་ཟེར་བྱ་བ་ཡ་ཧ་གོ་མ་རེད་ག་ཡིན་པ་ཧ་གོ་མ་རེད་ཁོའི་བློ་ངོ་ལས་ཤར་ཏེ་འོད་འཕྲོས་ཁོ་རང་གི་ངོ་སྤྲོད་ཐུབ་གོ་མ་རེད་ཁོ་རང་གི་བས་ངོ་བཤིག་གོ་མ་རེད། ད་སྔ་ས་ས་ནས་ང་རང་ཚོ་སྐྱེས་རི་ར་མ་ཅི་དེ་འདྲ་དགོངས་པ་ཡིན་ན་འོད་ཟེར་ཤ་ཏེ་ཀུ་ལ་ད་འོད་ཟེར་ཤ་སོང་སོང་ཚོ་ར་མ་ཅི་ནས་དེ་འོད་ཟེར་ཤ་ཏེ་གི་ཅི་ན་ལེ་ཉིན་ཅི་འོང་གི་རང་འོང་མེད་པ་ཅི་ནས་ཤ་འོང་གི་ཅི་རེད་བ་ཨོ་དེ་ལ་མ་ཡི་འོད་ཟེར།

པའི་སྟོབས་ཀྱིས་བྱས་ཀྱི་ནི་རིམ་པས་རིམ་པས་བཞིན་དུ་ཡང་དེའི་སྒང་ལ། ཨ་དེ་ལྟར་དེ་ཞེས་བྱ་བ་ཀྱང་སོང་ཀྱང་སོང་བསམ་བསམ་འདྲ་མོ་བྱས་ནས་སྔ་ས་ས་ནས་བསྒོམས་ནས་གྲ་སྒྲིག་བྱས་བཞག་པ་ཡིན་ན། ཨ་ནི་རྗེས་མ་འཆི་ཉིན་ཀ་དེ་ཏག་ཏག་ཏག་ཏག་ངོ་འཕྲོད་འགྲོ་རེད་བ། ཁོ་དཀའ་ཐུབ་མེད་པ་བྱས་ནས་ཁོ་རང་རང་དབང་མེད་པར་ཡོང་འགྲོ་རེད་ཡོང་པ་དེ་གོ་ཅི་ཁྱོད་ཀྱིས་ནི་ཨ་ནི་དེའི་ཁ་ཏུ་དེ་རེད་དེའི་ཁ་ཏུ་དེ་རེད་བསམ་བསམ་འདྲ་མོ་བྱས་སོ་སོ་གིས་བྱས་ནས་སེམས་ཀྱིས་ངོས་འཛིན་བྱས་ཀྱི་ནི། ཡང་འོད་གསལ་ག་དུས་དེ་རེད་དེའི་སྒང་ལ་སོ་སོ་གི་བློ་ཡི་ནུས་པ་ཆེ་ཆུང་ལ་བརྟེན་ནས་འོད་གསལ་ལ་ཡུན་རིང་པོ་ཡི་བར་དུ་སྙོམས་པར་བཞག་ཐུབ་ཀྱི། འགའ་ཞིག་འགའ་ཤས་ཡུན་ཐུང་ཐུང་ཅིག་མ་གཏོགས་སྙོམས་པར་བཞག་མ་ཐུབ་ཀྱི། ཨ་དེ་འདྲ་སྣང་བ་སྣ་ཚོགས་ཅིག་ཡོང་གི་ཡིན་པ་རེད་དོ། སྣང་བ་སྣ་ཚོགས་ཅིག་ཡོང་གི་ཡིན་པ་རེད། ཨ་དེ་འདྲ་བྱས་དེའི་སྒང་ལ་ང་ཚོ་ད་ལྟ་སྒང་ནས་སྒོམ་དགོས་གོ། ད་ལྟ་སྒང་ནས་སྒོམ་བྱས་ནས་ནི། རང་ཉིད་དཔེར་ན་རྡོ་རྗེ་འཇིགས་བྱེད་རྣལ་འབྱོར་ལ་གནས་པ་ཡིན་ན་རྡོ་རྗེ་འཇིགས་བྱེད་ལ་བསྒྱུར། ད་ནི་སྣོད་བཅུད་ཚང་མ་ཐམས་ཅད། སྣོད་ཐམས་ཅད་གཞལ་ཡས་ཁང་དང།

ང་ཚོ་མ་འོངས་པ་ན་ཐོབ་བྱར་གྱུར་པའི་སངས་རྒྱས་ཅིག་ཡོད་རེད་བ། ང་ཚོ་སེམས་ཅན་འབུ་སྲིན་ཡན་ཆད་ཡིན་ན་སེམས་ཅན་ཡིན་ན་སངས་རྒྱས་ཉིད་ཅིག་ཡོད་དགོས་རེད། སངས་རྒྱས་ཀྱི་གོ་འཕང་ཐོབ་རྒྱུ་ཅིག་ཡོད་དགོས་རེད། མ་འོངས་པ་ན་རང་གི་ཐོབ་བྱར་གྱུར་པའི་སྐུ་གསུམ་ཟེར་མཁན་ཅིག་ཡོད་རེད་བ། དེ་ཡིན་ན་ཡེ་ཤེས་ཆོས་སྐུ་དེ་ངའོ་སྙམ་པའི་ང་རྒྱལ་ཤུགས་ཆེ་བསྒོམས་ནས་བཟླས་ཏེ་བསྐྱེད་དེ་ལ་འཆི་བ་ཆོས་སྐུ་ལམ་འཁྱེར་ཟེར། ཨོ་དེ་གལ་ཆེན་པོ་ཞེ་དྲག་རེད། གལ་ཆེན་པོ་ཞེ་དྲག་རེད། ད་འཆི་བ་ཆོས་སྐུ་ལམ་འཁྱེར་ལ་སྙོམས་པར་བཞག་ནས་ང་རོ་ཅིག་བསྡད་ཚར་སོང་ན། ད་གིས་འཕེན་པ་གཏོང་ཡས་དེ་སྐུ་གསུང་ལོངས་སྤྱི་མངོན་དུ་བྱེད་ཀྱི་ཡིན་ང། འབྲས་བུ་སྐུ་གསུང་མངོན་དུ་བྱེད་ཀྱི་ཡིན་ཟེར་འཕེན་པ་གཏོང་ཚར་བ། དེ་ལ་འཆི་བའི་སྤྱི་སྐུ། ལོངས་སྤྱི་དེ་ལ་ཡར་ལོངས་ཏེ། ང་ཚོ་ཐ་མ་པ་ལས་བྱ་བཞག་གི་ཡིན་ན། འོད་ཟེར་ཤ་འོད་ཟེར་ཤ་ཚ་ཚ་ན་ལང་ས་འོད་ཟེར་དེ་ལ་ལངས་པ་དང་མཉམ་དུ་བྱེད་ཀྱི་ནི། ཡང་སླར་ཡང་དེ་གྱིས་ལོངས་སྒུར་བ། ཉི་ཐོ། ཉི་ཐོ་ལས་ལོ་ཟློག་ཟིང་དེ་རེད། ལོ་ཟློག་གི་ཉི་ཐོ་ཟིང་རེ་ཅི་ཡོང་སྟེ། བ་ཟློག་ཟིང་དེ་འགྲོ་རེད།

གསུར་གྱི་དྲི་མ་ཚད་དུ་བཏང་གི་མ་གཏོགས་གས་ཀྱི་ལོངས་སྤྱོད་ཡག་ཡོད་མ་རེད། ཨ་ག་ཤི་ག་ཤི་ཡིས་ཁོ་ཤི་ཚར་རེད་ཟེར་ན་ལྟོ་ཆས་དང་དེ་འདྲ་བཟོས་གཏད་ཀྱི་དུ་མ་དེ་ལྟོ་ཆས་བཟོས་ཟ་ཡག་ཡོད་མ་རེད། དྲི་མ་སྣོམ་ནས་བསྡད་རྒྱུ་མ་གཏོགས་གས་ཀྱི་མ་རེད་ཁོ་དྲི་ཟ་ཟེར་མཁན་དེ་རེད་བ། ཨོ་ཏོ་ཟེར་ནས་དེ་ནི་བར་སྲིད་ཟེར་མཁན་ཐ་མལ་པའི་བར་སྲིད་དེ་རེད་དེ་རང་དབང་མེད་པར་ང་ཚོ་ཡོང་རྒྱུ་རེད་བ་དེའི་ཚབ་འདྲ་མོ་དེ་ནི་ང་ཚོ་འཆི་བ་ཆོས་སྐུ་ལས་ཡར་ལངས་པ་དང་མཉམ་དུ་བྱས་ནས་འཇིགས་བྱེད་ཡིན་ན་ནི།

ད་བས་དེ་ལས་ནི། འཆི་བའི་ཆོས་སྐུ། སྐྱེ་བའི་སྤྲུལ་སྐུ་གཅིག་ལ་ལྡང་གང་གསུངས་སོགས་རྣམས་ཀྱིས་འཕེན་པ་དང་དེ་ཀུན་ལ་དེ་འཕེན་པ་དང་བ་ན་མཉམ་རྡོ་རྗེ་ནི་ཡོད་འོད་འཕྲོ་གང་པོ་དེ་ཆེར་ཆེར་འགྲོ་བྱེད་ནས་ནི་རང་གི་གཟུགས། རྡོ་རྗེ་འཇིགས་བྱེད་ཀྱི་གཟུགས་ཆེ་ཆུང་ག་འདྲ་དགོས་ཀྱི་ནི་དེ་དང་འདྲ་བར་བྱེད་དེ་ལ་ནི་ཕྱག་གཉིས་དང་ཞབས་གཉིས་དང། དེ་ནས་དབུ་དང་མཚན་མ་ཐམས་ཅད་རིམ་པས་རིམ་པས་བྱེད་དུ་བྱོན་ཡོད་ཅེས་ནི་འོད་ཀྱི་རང་བཞིན་ཅན་གྱི་ལྷ་སྐུ་གཅིག་ལ་ལྡང། ལྷ་སྐུ་གཅིག་ལ་ལྡང། དེ་ལྷ་སྐུ་དེ་ལས་དེ་ནི།

ཡང་དཔལ་འཁོར་ལོ་སྡོམ་པ་ལ་ནོན་གྱི་ཡོད་ན་སྐད་ཅིག་རང་ཡིན་ཧེ་རུ་ཀ་ངང་པོ་ཞལ་གྱི་ཕྱག་བརྙན་བཅས་རྡོ་རྗེ་དང་གྲུབ་པ་འཛུགས་པའི་ཡང་རྡོ་རྗེ་ཕག་མོ་ངང་པོ་ཞལ་གྱི་ཕྱག་བརྙན་དུས་བཀོད་དུ་ཐོད་པ་འཛུགས་པའི་གུ་རུ་ཞེས་པ་རྒྱུད་གསལ་བ་དེ་འདྲ་ཅིག་ལས་ལྡང་ནས་ནི་སྤྱི་བའི་སྤྲུལ་སྐུ་ལོངས་སྤྱིའི་སེམས་ཏེ་ཨོ་ཐོ་ཡི་སྐུ་གསུང་ལོངས་སྤྱད་གནས་མཚུངས་བ་ཅིག་ངེས་པར་དུ་དགོངས་དགོས། དེ་སྐྱེས་པ་ཡིན་ན་སྐད་ཅིག་གྲངས་ཀྱི་གནས་སྐབས་སུ་ནི་འཕེན་གཏོར་ཆེན་པོ་ཞེ་དྲག་ཡོད་པ་ཅི། ད་བར་དུ་རང་ཡིན་སྐད་ཅིག་གིས་དཔལ་རྡོ་རྗེ་འཇིགས་བྱེད་གྱུར་ཟེར་ན་དེ་ཙམ་གྱིས་འགྱུར་ཐོབ་སྐལ་མ་རེད་ལ་འཕེལ་ཐུབ་མི་རུང་བ། ལ་ང་རང་ཚོ་ཕུང་པར་རགས་པ་དེ་ཡོད་དགེ་ཡོད་དགེ་ཅི་ལས། ཤ་རུ་དུ་ཆེ་བྱེད་ཕོ་མོ་དེ་ཡོད་དགེ་ཡོད་དགེ་ཅི་ལ་དཔལ་རྡོ་རྗེ་སྤྱི་བྱེ་སྐུ་ལ་བརྒྱུད་ཟེར་ན་བརྒྱུད་ཐུབ་པོ་མ་རེད། དཔལ་འཁོར་ལོ་སྟོང་པ་ལ་བརྒྱུད་ཟེར་ན་བརྒྱུད་ཐུབ་པོ་མ་རེད་རྩ་འཇིག་ཐུབ་པོ་མ་རེད། ཕུང་པར་རགས་པ་དེ་སྦྱང་བྱས་ནས་སྟོང་པ་ལ་སྦྱོང་དགོས་སྟོང་པ་ལ་སྦྱངས་ནས་སྐལ་བརྒྱར་མེད་པར་བྱས་སྟོང་པ་སྟངས་སྦྱངས་བྱས།

དེའི་ཡོངས་ཐོག་བོར། ལྷ་ལས་མ་བྱས་ཅི་ང་རང་ཚོ་ཐ་མལ་པའི་མི་ཅིག་ཡིན་ཙང་ཟེར་རམ་ཞེ་ན། ཨ་ནི་མཆོད་པ་བྱིན་གྱིས་རློབ་ཡ་ཡོད་མ་རེད། ད་བར་རང་ཁྱོད་ངོ་བོ་ཅི་ཡའི་ཆོས་ཡོད་མ་རེད་པ་ག་གེ་ཡོད་མ་རེད། ཨོ་དེ་དང་པོ་ལྷ་བསྐྱེད་ཡས་དེ་ལྟོས་སུ་ཡོང། ད་ལྷ་བསྐྱེད་དེ་བསྐྱེད་ཚར་སོང་ན་དང་པོ་ནང་མཆོད་བྱིན་རླབས་བྱེད། ནང་མཆོད་བྱིན་རླབས་བྱེད་དེ་ཁོ་ལ་ཡང་དག་ན་བཞེས། ཨ་ནི་འཇིགས་བྱེད་ལ་ཆ་བཞག་གི་ཡིན་ན་ཨོཾ་ཧྲཱིཿ་ཥྚྲཱིཿ་ཟེར་དེ་འདྲ་བྱས་ནས་བསངས། ནང་མཆོད་བསངས་ཟེར་དེ་ག་རེ་རེད་ནང་མཆོད་ཡིན་ན་འདྲ།

ནང་མཆོད་དཔེར་ན་ང་རང་ཚོ་ཀ་པཱ་ལ་ཅིག་ཡོད་པ་ཡིན་ན་ཀ་པཱ་ལ་ཅིག་ཡིན་ནའི་ཆ་ཚང་དེ་ངོ་མ་བྱེད་ཀྱི་ཡིན་ན་ཁོ་ལ་ཀ་པཱ་ལ་ཟེར་གྱི། མིང་ཙམ་ཅིག་མ་གཏོགས་ངོ་མ་བྱེད་ཀྱི་ཡིན་ན་ནི་ནང་མཆོད་ཀྱི་ཞྭ་དེ་ནང་མཆོད་མ་རེད་པ། ནང་མཆོད་ཀྱི་ཀ་ལི་དེ་ནང་མཆོད་མ་རེད་པ། དེ་ནང་ལ་ཇ་ཁུ་འདྲ་ཅིག་བླུག་ཡོད་ན་ཇ་ཁུ་དེ་མ་རེད་པ་ཆང་དང་ཇ་ཁུ་ག་རེ་བླུག་པ་ཡིན་ནའི་དེ་ནང་མཆོད་མ་རེད་པ། ད་ནང་མཆོད་དེ་ཚོ་ཚོ་ལྟ་ཅི་བྱེད་ཁོ་ལ་ནང་མཆོད་དེ་ཡོད་མ་རེད་པ་ངོ་མ་བྱེད་ན་ཡོད་མ་རེད།

སྐྱེས་བུ་སོང་ཟིན་དེ་ཐར་རྡོ་སོང་ཟེར། ནང་ཆོས་ཀ་པ་ལ་བཞག་ས་ཀྱི་ད། རྡོ་སོང་པོ་དེ་ལས་ནི་སྐྱེས་བུ་སྲིད་བར་བ། མི་མགོ་སྐྱེས་བུ་སོང་ཟེར། མི་མགོ་སྐྱེས་བུ་དེ་ཚོ་ཡོད་ཚོ་ན། མིའི་མགོ་ནི་སྐྱེས་མ་ཐག་པ་བས་སྨིན་དེ་ཚོ་ཁྲག་ལེ་ལེ་ཅིག་བཏགས་དེ་ཁྱི། སྐྲ་བང་ག་ལས་ཡུལ་དེ་ཁྱི། ཞག་ཕྱི་ལས་མ་ཀློག་དེ་ཁྱི། ཨོ་དེ་འདྲ་བྱས་ནས་ཨང་སོང་གྱིས་ཨང་སོང་པོ་དེ་ལས་མི་མགོ་སྐྱེས་བུ་སོང་དེ་ཁྱི། དེའི་དེ་དུ་ཨང་སྐྱིད་ཏག་ཏག་དེ་ན་ཨང་ཁྱི་སྐྱིད་བྱས་ནས་ཨང་ལས་ནི་ཡེ་ཤེས་ཀྱི་ཀ་པ་ལ།

ཨོང་དཀར་པོ་ཨང་དམར་པོ་ཧོང་སྔོན་པོ་གསུམ་སྟེང་ནས་སྟེང་དུ་བརྩེགས་པར་གྱུར་ཟེར་འོག་ལ་དེ་ཨོང་བྱས། དེའི་ཐོག་ལ་ཨང་བྱས་དེའི་ཐོག་ལ་ཡི་གེ་ཧོང་དེ་ཡོད་པ་བྱས། ཡང་རང་གི་ཐུགས་ཀའི་ཧོང་ལས་འོད་ཟེར་འཕྲོས་ཟེར་དུས་སྐབས་ལ་རང་ཉིད་རྡོ་རྗེ་འཇིགས་བྱེད་དུ་གསལ་བ་དེ་ལས་འོད་ཟེར་འཕྲོས་པས། རླུང་གི་དཀྱིལ་འཁོར་དེ་ལ་ཕོག། རླུང་གི་དཀྱིལ་འཁོར་བ་དན་སྙིང་པོ་དེ་གཡོས། བ་དན་གཉིས་པོ་དེ་གཡོས་པ་ལ་བརྟེན་ནས་རླུང་གི་དཀྱིལ་འཁོར་དེ་ཞེ་དྲག་གཡོས་དུས་སྐབས་ལ་མེ་འབར་གྱི་རེད་པ། མེ་ཡི་དཀྱིལ་འཁོར་དེ་གཡོས་ཡིས་མེ་ཡི་དཀྱིལ་འཁོར་དེ་ལ་མེ་འབར། མེ་འབར་བ་ལ་བརྟེན་ནས་མེ་ཡི་དཀྱིལ་འཁོར་ཐོག་ལ་ཡོད་མཁན་གྱི་ཀ་པཱ་ལ་དེ་ཤ་ལྔ་དང་བདུད་རྩི་ལྔ་པོ་དེ་ཡར་ཁོལ་ནས་བས། ཡར་ཁོལ་ནས་རླངས་པ་སོ་སོ་སོ་སོ་བྱས་ཡར་ཁོལ་དུས་སྐབས་ལ། ཨ་ནི་ཡི་གེ་གསུམ་པོ་དེ་ལ་ཐིམ། ཡི་གེ་གསུམ་པོ་དེ་ལ་མར་ཐིམ། ཡི་གེ་གསུམ་པོ་དེ་ལས་འོད་ཟེར་དཔག་ཏུ་མེད་པ་འཕྲོས་བྱས་ནས། ཐུགས་རྡོ་རྗེ་གི་ལྷ་ཚོགས་ཚང་མ་ནང་གི་ཡི་གེ་ཧཱུྃ་ཡིག་དེ་ལ་ཐིམ། དེ་ནས་ཧཱུྃ་ཡིག་དེ་མར་མགོ་མཇུག་ལོག་བྱས་ནས་མར། ཀ་པཱ་ལའི་ནང་མར་ལྷུང་ནས། ཨ་ནི་གཡས་བསྐོར་གྱིས་ཀྱི་ལན་གསུམ་བསྐོར་དུས་སྐབས་ལ། ཁ་དོག་དྲི་རོ་ནུས་པ་ལ་སོགས་པ་བས་ཁ་དོག་ངན་པ་དང།

ལྷ་ཆོས་ནི་རེ་རེ་གཅིག་མ་རེད། ལྷ་མོའི་རགས་པ་དེ་ནི་ཡིད་ངོ་ལ་སྦྱང་བྱས་ནས་མེད་པར་ཆགས། ངོ་མ་བྱེད་ཀྱི་ཡིན་ན་ཁོ་དོན་དངོས་པོའི་གནས་ཚུལ་ལ་དེའི་བར་དུ་ཡིད་ངོ་ལ་སྦྱང་ཡ་ཡོད་རེད་བ། ཡིད། རྒྱལ་དབང་གཉིས་པ་དགེ་འདུན་རྒྱ་མཚོས་གསུངས་དེ། སྔགས་ཀྱི་དོན་ཚིག་ཅུང་ཞིག་དྲན་པར་བྱེད་པ་ལ་གལ་ཆེའོ། ཡང་རྡོ་རྗེ་དང་དྲིལ་བུ་བྱིན་གྱིས་རློབ་ཐུབ་པ་ཡིན་ན་ཡག་ཡོད།